བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་སྔ་ཐོག་ལ་དྭགས་ཀྱི་རྒྱལ་ས་གླེ་ནས་ཆུ་ཚོད་གཉིས་སར་ཆགས་པའི་གཤམ་ས་ཁུལ་གྱི་མང་ཚོགས་སྟོང་ཕྲག་ཁ་ཤས་ལ་རྗེ་བཙུན་འཕགས་མ་སྒྲོལ་དཀར་གྱི་ཚེ་དབང་བཀའ་དྲིན་བསྩལ་བ་དང་སྦྲགས། དད་ལྡན་ཆོས་ཞུ་བ་ཚོའི་ངོས་ནས་བྱང་ཆུབ་སེམས་དཔའ་ཡི་སྤྱོད་པ་ལ་འཇུག་ནས་མི་ཚེ་དོན་དང་ལྡན་པ་སྐྱེལ་དགོས་པའི་ཐུགས་བརྩེ་བ་ཆེན་པོས་ལམ་སྟོན་བསྩལ་སོང།
ཏུ་རེས་ན་བ་རྣམས་ལས་སྒྲོལ་སྒྲོལ་མ་ཡུམ་ལ་ཕྱག་འཚལ་ལོ། དེ་ཡང་མགོན་པོ་མཆོག་གིས་སྐབས་དེར་ཆོས་གྲལ་དུ་འཁོད་པའི་སྐྱ་སེར་སྤྱི་བྱིངས་ལ་དེ་རིང་སྒྲོལ་དཀར་གྱི་ཚེ་དབང་ཞུས་པའི་དགོས་དམིགས་དེ་ཚེ་རིང་པོ་སྡོད་ཐུབ་པ་གཅིག་པུ་མ་ཡིན་པར། གཙོ་ཆེ་མི་ཚེ་དགེ་སེམས་ཀུན་ནས་བསླངས་ཏེ་འགྲོ་ཐུབ་པ་གནང་གལ་ཡིན་པ་བཀའ་སྩལ་སོང། མི་ཚེ་རིང་པོ་བསྡད་པ་ཙམ་གྱིས་ངོ་མཚར་བཤད་ཀྱི་མི་འདུག་ག་འཛམ་བུ་གླིང་འདིའི་སྒང་ལ་དཔེ་ཚེ་རིང་པོ་བསྡད་མཁན་དེ་འདྲས་ཀྱི་ཡ་གསོན་པའི་རིང་དེ་ལ་ཆགས་སྡང་རྨོངས་གསུམ་སྒང་ལ་འདུག་བསམ་བློ་བཏང་བསྡད་མཁན་དེ་འདྲས་ཡོང་གི་ཡོད་རེད་དེ་དགོས་པ་གང་ཡང་མི་འདུག་ག་ད་ང་རང་ཚོ་དེ་ཚེ་རིང་པོ་བསྡད་ཡ་གཅིག་གི་ལོ་དང་ཟླ་བ་ཉིན་རེ་བཞིན་དུ་དགེ་སེམས་ཡག་པོ་ཞིག་སྐྱེས། ཨེ་ནི་འདིའི་ཐོག་ལ་ཡར་སྟོང་ཉིད་ཀྱི་ལྟ་བ་ཏོག་ཙམ་བསམ་བློ་བཏང་ཐུབ་ན། མ་རྩ་ཐབས་ཤེས་ཟུང་འབྲེལ་གྱིས་བསམ་བློ་གཏོང་ཡ་དེ་ཡི་དེ་འདུག། ཉིན་རེ་བཞིན་དུ་བསམ་བློ་བཏང་ཐུབ་ན་དངོས་གནས་དྲང་གནས་ཀྱི་ད་དལ་བ་ཐོབ་པ་དོན་དང་ལྡན་པ་ཅིག་ཡོང་གི་ཡོད་རེད། ང་རང་ཆ་བཞག་ན་རེད།

དེ་རིང་གི་ཆོས་འབྲེལ་ཡོངས་སུ་གྲུབ་བསྟུན་མགོན་པོ་གང་ཉིད་མཆོག་གིས་དེ་གར་ལ་དྭགས་ཀྱི་ལུང་ཁུག་སོགས་ས་ཕྱོགས་གང་ས་ནས་ཕེབས་པའི་དད་ལྡན་པ་རྣམས་ལ་སྐབས་རེ་རྒྱ་གར་ནང་གི་རིགས་མཐོ་དམན་གྱི་རིགས་རུས་ཤན་ཞུགས་རིགས་དེ་གར་ཡོང་གི་ཡོད་ཚེ་དེ་ནི་ང་ཚོ་ལ་མི་དགོས་པ་ཞིག་རེད་ཅེས་བཀའ་བསྩལ་བ་དང། ཁྱད་པར་དུ་ང་ཚོ་ནང་པ་སངས་རྒྱས་པ་གཅིག་ལ་ཚང་མ་འདྲ་མཉམ་དང་ཚང་མས་ས་ལམ་བསྒོམས་ནས་འགྲོ་ཐུབ་པ་ཡིན་ན་རྒྱུད་ལ་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་སྐྱེ་ཐུབ་ཡ་ཡོད་པ་བླང་དོར་ལམ་སྟོན་བཀའ་དྲིན་བསྩལ་ཡོད།
ད་ཡང་སྐབས་རེ་ཡང། ཅིག་རྒྱ་གར་ནང་ལོགས་ལ་ཡང་རིགས་རུས་ཀྱི་སྐད་ཆ་བཤད་དེ་ཡང་ཆེ་གི། ཅིག་རིགས་མཐོ་དམན་གྱི་སྐད་ཆ་བཤད་དེ་འདྲས་ཡོང་གི་ཡོད་རེད་ཡང་དེ། ཅིག་ཤན་ལུས་དེ་ནས་ཚུར་ལ་ཡང་གལ་སྲིད་ཡོང་གི་ཡོད་ན་རིགས་རུས་ཀྱི། ཅིག་རིགས་ཀྱི་དམན་པ་ལ་མང་བྱ་ཡ་ས་རུ་རིགས་མཐོ་ཟེར་ཡ་རུ་དེ་འདྲས་ཀྱི་རིགས་རུས་ཀྱི་སྐད་ཆ་བཤད་ཡ་དེ་མི་དགོས་བྱེད་མི་ཚང་མ་ལོག་འདྲ་མཉམ་རེད་ད་དེ་བཟང་མོ་དང། ངས་ཡིན་ནམ་རྒྱུན་རྒྱ་གར་ནང་ལོགས་ལ་ཡང་རིགས་རུས་ཀྱི་སྐད་ཆ་བཤད་ཡ་ཡོད་མ་རེད་ཟེར་ནས་བཤད་ཀྱི་ཡོད་ཨེ་ནི་ང་རང་ཚོ་དེ་ག་ཆ་བཞག་ན་ཨེ་ནི་སངས་རྒྱས་པའི་ཆོས་པ་རེད་ཨེ་ནི་རིགས་རུས་ཀྱི་སྐད་ཆ་བཤད་ཡ་ཡོད་མ་རེད་ཚང་མ་ལོག་ཁམས་བདེ་གཤེགས་སྙིང་པོ་ཡོད་པ་གཅིག་པ་རེད། ཨེ་ནི། ལམ་བསྒོམས་ན་བྱམས་ཀྱི་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡག་གི་ནུས་པ་ཡོད་པ་གཅིག་གྱུར་རེད་ཨེ་ནི་ཚང་མས་ཧུར་ཐག་བྱ་རོགས་ཞེས།
ཤམ་མཁར་རྩེ་ཡི་ནང་པ་ཚོགས་འདུ་ཡི་ཚོགས་གཙོ་ཚེ་དབང་ནོར་བུ་ལགས་ཀྱིས་ད་རེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡུལ་དེར་ཞབས་སོར་བཀའ་དྲིན་བསྐྱངས་ཐུབ་ཡོད་པ་དེ་ནི་ཤམ་མི་མང་གི་ཟླ་བ་གཉིས་གསུམ་གྱི་རྨི་ལམ་བཏང་པ་ཞིག་མ་ཡིན་པར། འདི་ནི་ལོ་ངོ་སུམ་ཅུ་ཙམ་གྱི་རྨི་ལམ་ཞིག་ཡིན་པ་དང། ད་རེས་ཟླ་བ་གསུམ་ནང་དུ་རྒྱལ་བའི་ཕོ་བྲང་དང་གསུང་ཆོས་ར་བ་གསར་རྒྱག་སོགས་ལས་དོན་ཡོངས་རྫོགས་ཚགས་ཚུད་ངང་གྲུབ་ཡོད་པ་དེ་ནི་དྲིན་ཆེན་རྩ་བའི་བླ་མའི་སྐུ་དྲིན་དང་ཁོང་གི་བྱིན་རླབས་ཉག་གཅིག་ཡིན་པས་དེ་གའི་ཡུལ་དང་མི་མང་ཀུན་བསོད་ནམས་ཅན་ཞིག་ཏུ་ངོས་འཛིན་ཞུ་བཞིན་འདུག། ཡེ་ཤམ་ཨི་རི་ཡ་ཇོ་ཧེ་ཧམ་ནེ་དེ་ཁ་ཀེ་དེ་ནེ་ཇོ་ཏཱ་ལའི་བླ་མ་ནི་ཨཱས་ཏག་ཧམ་ཀོ་ཇོ་པུ་ཇེ་མེ་ཀ་ཧའི་ཨུས་ཀོ་ལག་ལེན་ཀར་ཀེ་ཧམ་ནེ་དེ་ཁ་དེ་ཁ་ཀེ་དེ་ནེ་ཨའོ་ནི་ཏུ་ཨ་ཧྲོ་ཧམ་པུ་ཇེ་མེ་ཏོ་ཇ་ཏའི་སར་ཏུ་ཇུ་ཁ་ཏེ་ལག་ལེན་ནི་ཀ་རེ་ཀ་ཏོ་ཧམ་ཀོ་དིལ་མེ་བོད་དུ་ཁི་ཨོ་ཇ་ཏའི། ལ་དྭགས་ལུང་ཁུག་ལིང་ཤིད་ས་གནས་ནས་ཕེབས་པའི་མེ་མེ་ལོ་རྒན་ཞིག་གིས ྋགོང་ས་མཆོག་གི་མཇལ་ཁ་གང་ལེགས་བྱུང་བར་དགའ་ཚོར་ཆེན་པོས་སྨོན་ལམ་འདེབས་དོན། བསོད་བདེ་དང་བསོད་ནམས། མ། མཛེས་པོ་དང། དེ་ནས་ང་ཏང་ཚང་མ་བདེ་སྐྱིད་ཕུན་སུམ་ཚོགས་པ་རྒྱལ་བ་ཕུན་སུམ་ཚོགས་པ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་ས་སི་དེ་ནས་སྨོན་ལམ་དང་མཉམ་པོ། སེམས་པའི་ནང་ལ་ཡོད་བའི་ཡོད་ཀྱི་རེད་ལགས། གཤམ་ས་ཁུལ་དུ་ཉིན་གྲངས་གཉིས་ཀྱི་མཛད་འཕྲིན་ལེགས་གྲུབ་ཀྱིས་མགོན་པོ་གང་ཉིད་མཆོག་དེ་རིང་ཉིན་གུང་ལ་དྭགས་ཀྱི་རྒྱལ་ས་སླེར་ཆིབས་སྒྱུར་བསྐྱངས་འདུག། གཞི་རྩའི་གཤམ་མཁར་རྩེ་དང་ཉེ་འཁོར་ས་ཁུལ་དུ་མང་ཚོགས་ཁྲི་གསུམ་མན་ཙམ་ཡོད་འདུག་པ་དང། ཡུལ་དེ་ནི་ལ་དྭགས་ནང་གི་ཁམ་འབྲས་མང་ཤོས་སྐྱེ་ས་ཞིག་རེད་འདུག་གནས་ཚུལ་མཁོ་འདོན་པ་ཨ་རིའི་རླུང་འཕྲིན་ཁང་གི་ལྡི་ལིའི་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།